འོ་ཡིན་ད་གཞན་སེལ་དེ་བརྡ་ཡུལ་ཡིན་སེ་དེ་ཡང་ཁོ་ལ་བརྡ་ཡུལ་ངོས་བཟུང་བ་བྱས། དེ་སློབ་དཔོན་ཕྱོགས་གླང་གི་བཞེད་པ་ཟེར་ན་གཞན་སེལ་བརྡ་ཡུལ་ཡིན་པ་སློབ་དཔོན་ཕྱོགས་གླང་གི་གཞན་གྱི་བཞེད་རྒྱུ་ཡར་དེ་ཏག་ཏག་ཁས་ལེན་ད་ག་རང་འགྲོ་རྒྱུ་རེད་ཟེར་ནས་ཡིན་རྒྱུ་རེད་དེ་སློབ་དཔོན་ཕྱོགས་གླང་གི་བཞེད་པ་བསྟན་པ་ཟེར་དེ་ག་རེ་བྱས་རེད་ཟེར་ན་ཁོས་སློབ་དཔོན་ཕྱོགས་གླང་གི་ལུང་གཅིག་དྲངས་ཁོས་ཚད་མ་ཀུན་བཏུས་ཀྱི་ལུང་གཅིག་དྲངས་ནས་དེ་ལ་རྟགས་གསལ་བཏང་གི་རེད། རེད་བ། ཁྱོད་རང་གི་བཤད་སྟངས་དེ་ལ་དཔྱད་ན་གཞན་སེལ་བརྡ་ཡུལ་དུ་སླེབས་ཀྱི་མི་འདུག་སེ་སློབ་དཔོན་ཕྱོགས་གླང་གིས་ནི། གཞན་སེལ་བརྡ་ཡུལ་དུ་གསུངས་ཤག་བྱས་ཡོད་འདུག་ཁྱོད་རང་གཉིས་འགལ་འདུ་རེད་ཤག་རྟགས་གསལ་བཏང་ཡོང་འདུག་ཙང་དེ་ལ་འགལ་འདུ་མི་འདུག་སེ་ལན་རྒྱག་དགོས་ཨ་ཡོད། ཨོ་དེ་བཞིན་ནི་སློབ་དཔོན་ཕྱོགས་གླང་གི་བཞེད་པ་ཡིན་པ་བསྟན་པ་དེ་ནི་ཁ་རོས་སོ། ལུང་གི་དོན་བཤད་པ། ལུང་གི་དོན་བཤད་པ་སེ་དེ་ཀུན་བཏུས་ཀྱི་ལུང་ཞིག་དྲངས་ནས་ཁོས་ལུང་རྟགས་གསལ་དུ་བཏང་ར་བ། ཨོ་དེས་ལུང་གི་དོན་དེ་བཤད་པ་རེད་དེ་ནི་དེ་ག་ས་དོན་གཞན་སེལ་བར་བྱེད་དོ་ཟེར་གྱི་འདུག་ཨ། ཨོ་དེས་ལུང་དེ་རེད་ཁོས་ལུང་གི་དོན་བཤད་ཟེར་དེ་རེད་མ་གཏོགས་རྣམ་འགྲེལ་རྩ་བ་རང་གི་ཚིག་འགྲེལ་བཤད་པ་སེ་ཡང་མ་རེད། ལུང་གི་དོན་བཤད་པ་འོ་ཟེར་དང་པོ་ནི་མུ་སྟེགས་འོད་བྱེད་པ་ན་རེ་དེ་ད་དེ་ཡིན་པ་རེད།

ག་དུས་ཐག་ཆོད་རེད་བུ་འགའ་ལས་དཔེར་ན་བ་བ་ཕྱུགས་གསལ་བ་ལ་བྱས་སོང་ན་ག་ཡིན་དེ་ཡིན་ཡང་མ་རྒྱལ་ཁབ་གང་ག་ལོགས་ལ་བ་ཕྱུགས་ཡོད་རེད་བ་ཕྱུགས་ལ་གྲངས་ཀ་བཏགས་ནས་ཡོད་མ་རེད་དེ་གང་ག་ཡི་སྟེང་དུ་བརྡ་རེ་རེ་རྒྱག་དགོས་བྱུང་ན་རྦད་དེ་མི་ཚེ་མ་རྫོགས་བར་དུ་ལ་བརྡ་བརྒྱབ་ཚར་བརྡ་སྦྱོར་སྐད་ཡིག་དེ་གསལ་བ་མཐའ་ཡས་པས་བརྡ་མི་འབྱོར་བའི་ཆར་བྱས་བརྡ་སྦྱོར་ཐུབ་ཀི་མ་རེད་ཅེས་ད་སྤྱི་དོན་གཞན་ཁོ་གང་ག་ཡི་སྟེང་དུ་ཡོད་ཙང་ཁོ་ལ་བརྡ་སྦྱར་ན་དེ་ནི་རྒྱ་རྒྱ་ཁ་ཡུག་ཅིག་བྱས་ནས་ཁོ་ལ་བརྡ་སྦྱར་དུས་སང་ཉིན་གནངས་ཉིན་བ་ཕྱུགས་གང་ག་ཡི་སྟེང་དུ་ཁོ་ཡོད་ས་ནི་མེད་པ་མཐོང་མཐོང་ཐུབ་ཀི་རེད་ཟེར་ལབ་པ་རེད་བ། བྱས་ཙང་ད་ཁོའི་སྟེང་དུ་དུ་མ་ཡིན་ན། གཞན་སེལ་བརྡ་ཡུལ་དུ་ཁྱེད་རང་གིས་ཁས་ལེན་པར་གཞན་སེལ་གསལ་བ་སོ་སོའི་སྟེང་དུ་ཡོད་ནི་ཡོད་ག་རེ་ལབ་དགོས་ན་བ་ལང་མ་ཡིན་པ་ལས་ལོག་པ་དེ་བ་ལང་ཐམས་ཅད་ཀྱི་སྟེང་དུ་ཡོད་པ་ཡིན་པའི་ཕྱིར། རང་ལུགས་གོ་ཡས་དེ་ཡིན་པའི་ཕྱིར་གཞན་སེལ་ལ་བརྡ་སྦྱར་བས་ཕྱིས་ཐ་སྙད་ཀྱི་དུས་སུ་བ་ལང་མ་ཡིན། སྐད་ཆ་མ་བཤད་ན་ཡང་བརྡ་དུས་ཀྱི་དོན་དེའི་ཐ་སྙད་དུས་སུ་མེད་ན་ཡང། བ་ལང་མ་ཡིན་པ་ལས་ལོག་པ་ཁོའི་ཁའི་སར་བརྡ་སྦྱར་ས་རེད་དེར་ཁོ་སང་ཉིན་གནངས་ཉིན་གང་གའི་སྟེང་དུ་ཡོད་ཙང་ལམ་སང་མཐོང་ཙམ་ཉིད་ནས་འདི་ནི་བ་ལང་ངོ་སྙམ་སྟེ་རྟོགས་ཡོང་རྟོག་པ་སྐྱེ་འགྲོ་ཅིག་ད་བ་ལང་ཆེ་ཆུང་ཅིག་སྐད་ཆ་བཤད་ནས་ཡོད་དེ་ལ།

ཕྱི་མ་ལྟར་ན་གསལ་བ་བཞིན་དུ་མཐའ་ཡས་པས་བརྡ་སྦྱོར་མི་ནུས་པར་འགྱུར་རོ། རྟགས་གསལ་གཅིག་དང། རྟགས་གསལ་གཅིག་དང་གཞན་སེལ་བརྡ་ཡུལ་དུ་ཁས་ལེན་པ་དེ་ལ་སྐྱོན་གཉིས་འདུག་ཅེ། ག་རེ་རེད་ཟེར་ན་གཞན་སེལ་བརྡ་ཡུལ་དུ་ཁས་ལེན་པར་ལན་འདི་ཚོ་གཞན་སེལ་དེ་ཐ་སྙད་ཀྱི་དུས་སུ་གང་གའི་གསལ་བ་ཐམས་ཅད་ཀྱི་སྟེང་དུ་ཡོད་རེད་ཡོད་རེད་ད་ཡོད་ན། མེད་ན་རང་ལུགས་ལའང་སྐྱོན་ཡོད་པའི་ཕྱིར། གཞན་སེལ་གསལ་བ་ཐམས་ཅད་ཀྱི་སྟེང་དུ་མེད་ན། འོ་དེ་ནི་བརྡ་དུས་ཀྱི་དོན་བྱ་བའི་ཐ་སྙད་དུས་སུ་མི་གོ་བ་ཆགས་འགྲོ་བ་རེད་རེད་པ། འདུག་ཅེ། དེ་ནི་ད་ཡོད་ན་གཅིག་རེད་ཐ་དད་རེད་གཅིག་ཡིན་ན། སྤྱི་དོན་གཞན་དང་གཅིག་པ་གཅིག་རྐྱང་རེད་ཤག་ད་ཡིན་དུས་ད་གཞན་སེལ་བརྡ་ཡུལ་དུ་ཁས་ལེན་པ་དང་སྤྱི་དོན་གཞན་བརྡ་ཡུལ་དུ་ཁས་ལེན་པ་ལ་གཅིག་པ་གཅིག་རྐྱང་རེད་ཤག་ད་དུ་མ་ཡིན་ན། གསལ་བ་དུ་མ་བཞིན་དུ། གཞན་སེལ་དུ་མ་ཆགས་པ་དེ་བྱས་དུས་ད་བརྡ་སྦྱོར་མི་ཐུབ་པ་རེད་མི་ཐུབ་དེ་གཞན་སེལ་དུ་མ་ཡོད་པའི་གཞན་སེལ་ལ་མཐའ་ཡས་པ་ཡིན་པའི་ཕྱིར་རེ་རེ་བཞིན་དུ་རེ་རེ་རྒྱག་དགོས་རེད་ཟེར་ཨོ་འདུག་སེ་རྟགས་གསལ་གཅིག་དང། ད་དེ་མིན་པའི་ད་དུང་ཁྱོད་རང་ལ་རྟགས་གསལ་གཅིག་འདུག་སློབ་དཔོན་ཕྱོགས་གླང་གི་ལུང་གཅིག་འགལ་འདུ་འདུག་སངས་རྒྱས་ཨོ་འདུག་སེ། འགྱུར་རོ། གཞན་ཡང། གཞན་སེལ་འདི་ཉིད་སྒྲ་ཡི་བརྗོད་བྱ་ཡིན་ནམ་མིན། གཞན་སེལ་དེ་སྒྲ་ཡི་བརྗོད་བྱ་ད་གཞན་སེལ་སྤྱི་ཙམ་པ་དེ་བཤད་འདི་ཨ་རེད། ཨོ། སྒྲ་ཡི་བརྗོད་བྱ་ཡིན་ནམ་མིན།

བུམ་པའི་སྟེང་གི་གཞན་སེལ་སྒོ་བརྗོད་བྱར་བྱེད་ཀྱི་འདུག་ཀ་བ་ཞེས་པའི་སྒྲ་དེ་ནི་ཀ་བའི་སྟེང་གི་གཞན་སེལ་དེ་བརྗོད་བྱར་བྱེད། སློབ་དཔོན་ཕྱོགས་གླང་གི་ལུང་འདི་དེ་རེད་ཟེར་ཡོད་རེད་བ། དེས་ནི་དེའི་དོན་གཞན་སེལ་བར་བྱེད་དོ་ཟེར་ཏེ་ཨོ་ཐུག་ཟེར་རེད། འདི་ཀུན་བཏུས་ལའང་རང་འགྲེལ་ཚིག་ཡིན་པ་རེད། ཞེས་ཁྱེད་རང་གིས་བཤད་པ་དང་འགལ་བར་འགྱུར་རོ། འགལ་བར་འགྱུར་ད་ག་རེ་ཡིན་གོ། དེ་ཡིན་ན་ནི། ཨོ་སྒྲ་ཡི་བརྗོད་བྱ་ཡིན་ཟེར་ལབ་ན།

འོ་ད་སེལ་བའི་སྒོ་ནས་བརྗོད་པའམ་དེ་མ་ཡིན་རྣམ་པར་བཅད་པའི་སྒོ་ནས་བརྗོད་ན། གཞན་སེལ་བརྗོད་པའི་སྒྲ་དེ་ཉིད་ཀྱིས། དེ་མ་ཡིན་རྣམ་པར་བཅད་པ་བརྗོད་དགོས་ལ། དེ་ལྟ་ན་དེ་མ་ཡིན་རྣམ་པར་བཅད་པ་ཁོ་རང་ཡང་དང་གང་ཞིག་རྟོག་པ་ལྷན་ཅིག་བརྟེན་པ་འདྲ་བོ་འདྲ་བོ་འདྲ་བོ་མ་མ་འབི་ཀྱག་ཀྱང་འདུག་པ་རེད། དེ་ལྟ་ན་དེ་མ་ཡིན་རྣམ་པར་བཅད་པ་ཡང་རང་མ་ཡིན། བཅད་པའི་སྒོ་ནས་བརྗོད་དགོས་པས་ད་ཐུག་མེད་རེད་སྤྲོ་སོ་སོ་མ་འདུག་པ་རེད། དཔེར་ན།